ད་གེ་དེ་ལས program དང་དེ་ཚོ་ཤུགས་ཆེན་པོ་བྱེད་དུས་ནི་དེ་རྙོག་དྲ་བཤད་ཡ་དང་དེ་འདྲ་ཅིག་ཡོང་གི་ཡོད་རེད་མཚམས་རེ་ཡིན་ནའི་ང་ཚོ་དེ་ཚོ་གང་ཡང་མི་འཛེམ་པའི་ཐོག་ནས་ནི་གང་ཡང་མ་བསམ་པའི་ཐོག་ནས་ནི་དེ་རིང་ཀེན་ཛ་མ་ནི་ལ་ཡ་གོང་ས་མཆོག་གི་འཁྲུངས་སྐར་དེ་ཐེངས་མ་དང་པོ་སྲུང་བརྩི་ཞུས་པ་ཡིན། དེ་བཞིན་ཡང་ཁོང་གིས་འདི་ལོ་སྐུའི་འཁྲུངས་སྐར་ཀེན་ཛ་མ་ནིར་སྲུང་བརྩི་ཞུ་དགོས་དོན་དང། ས་ཚིགས་དེ་ལོ་རྒྱུས་ཀྱི་ཐོག་ནས་གནད་འགག་ཆེན་པོ་དང་རྩ་ཆེན་པོ་ཆགས་ཡོད་དོན་གཙོ་བོ་ནི། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱ་ནག་དམར་ཤོག་གཞུང་གིས་བོད་བཙན་བཟུང་བྱས་རྗེས། གོང་ས་མཆོག་བཙན་བྱོལ་དུ་ཆིབས་བསྒྱུར་བསྐྱངས་སྐབས་རྒྱ་གར་ས་ཐོག་ཏུ་ཞབས་བཅགས་ཡུལ་ཐོག་མ་དང་སྐུ་ངལ་གསོ་ཡུལ་ཐོག་མ་དེ་ཆགས་ཀྱི་ཡོད་པས་མ་ཚད། གོང་ས་མཆོག་གིས་བོད་ནས་བསྣམས་ཕེབས་པའི་ཕྱག་འཁར་འདི་བཞིན་ས་ཚིགས་འདིར་འཛུགས་གནང་མཛད་ནས་ད་ཆ་ལྗོན་ཤིང་དེ་ཧ་ཅང་མཐོན་པོར་འཕེལ་ཡོད་པས། གནས་རྩ་ཆེན་ཞིག་ཀྱང་ཆགས་ཀྱི་ཡོད་པ་ཁོང་གིས་མུ་མཐུད་དུ་གསུངས་དོན། གོང་ས་མཆོག་མྱུར་དུ་ནི་བོད་ལ་ཡར་ཕེབས་ཐུབ་ཡ་དང་བོད་པའི་གི་གནས་སྟངས Tibet Free ཡོང་ཡ་ཀ་ལོར་ད་བོད་རང་བཙན་མྱུར་དུ་ཐོབ་ཡའི་ཆེད་དུ་ནི་ང་ཚོ་གི་དེ་འདྲའི་ཤུགས་རྒྱག་གི་ཡོད་ད་ས་ཆ་དེ་སྒང་ལ་ཡ་ནི་འཁྲུངས་སྐར་དང་མཉམ་དུ་ནི་ས་ཆ་དེ་སྒང་ལ་ཡ་ད་ནི་མགྱོགས་པོ་ནི་སྤྱན་རས་གཟིགས་ཀྱི་ལྷ་ཁང་དང་ནི་དེའི Site Development བྱེད་དགོས་མང་པོ་ཞིག་ང་ཚོ་གི་བྱེད་ཡ་གི་ནི་ཁས་ལེན་བྱས་པ་ཡིན།

ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བདུན་པའི་ཚེས་དགུ་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལིར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨ་ཛི་ར་ཛི་ཡ་ལགས་དང་མཇལ་མོལ་གནང་སྟེ་སྐབས་དེར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་ཀྱི་ཆོས་དང་རིག་གཞུང་རྒྱུན་འཛིན་སླད་ཨ་རི་གཙོས་པའི་ཕྱིའི་རྒྱལ་ཁབ་གཞན་ཁག་ནས་མཐུན་སྦྱོར་རོགས་རམ་གནང་བར་ཐུགས་རྗེ་ཆེ་མཛད་པར། ལྕམ་ཨ་ཛི་ར་ཛི་ཡ་ལགས་ཀྱིས་རྒྱ་ནག་གཞུང་གིས་བོད་ནང་དྲག་གནོན་གྱི་སྲིད་བྱུས་འཛིན་བཞིན་པ་གསལ་སྟོན་བྱས་འདུག་པ་མ་ཟད་ཨ་མི་རི་ཀའི་གཞུང་གི་ངོས་ནས་བོད་མིར་མཐུན་སྦྱོར་ཞུས་དང་ཞུ་མུས་ཡིན་པའི་ཁར། མུ་མཐུད་རྒྱབ་སྐྱོར་ཞུ་རྒྱུ་ཡིན་པ་ནན་པོས་ཞུས་ཡོད་འདུག་གོང་ཞུས་དབུ་ཁྲིད་རྣམ་གཉིས་ཀྱི་མཇལ་མོལ་གྲུབ་པའི་རྗེས་འདི་ཚེས་བཅུ་ཉིན་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་རྒྱ་ནག་གཞུང་ཚབ་ཁང་གི་མགྲིན་ཚབ་པ་ཝང་ཞའོ་ཅིན་གྱིས་ཨ་མི་རི་ཀས་རང་ཉིད་ཀྱི་དེ་སྔའི་ལངས་ཕྱོགས་གཞིར་བཟུང་བོད་དེ་རྒྱ་ནག་གི་ཆ་ཤས་ཡིན་པ་ངེས་པར་དུ་བརྟན་པོ་བཟུང་དགོས་པ་ལས་བོད་དང་འབྲེལ་བའི་རྒྱ་ནག་རྒྱལ་ནང་གི་གནད་དོན་ཐད་ཨ་རི་ཡིས་ཐེ་བྱུས་བྱེད་མཚམས་འཇོག་དགོས་པ་མ་ཟད་ཏཱ་ལའི་ཚོགས་པས་སྣེ་ཁྲིད་པའི་ཁ་བྲལ་ལས་འགུལ་སྤེལ་མཁན་ཚོ་དང་འབྲེལ་མཚམས་འཇོག་དགོས་ཅེས་ཁོང་གིས Twitter དྲ་ལམ་དུ་བརྗོད་འདུག་ཀྱང་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་རྒྱ་ནག་གཞུང་གིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་བོད་མིའི་སྒྲིག་འཛུགས་ཀྱིས་ཁ་བྲལ་རྩོད་ཀྱི་ཡོད་པ་བརྗོད་པ་ནི་འཁྱོག་བཤད་ཡིན་པ་ལས་དངོས་བདེན་མེད། ད་བར་བོད་མིའི་སྒྲིག་འཛུགས་ཀྱིས་དབུ་མའི་ལམ་གྱི་སྲིད་བྱུས་ལག་བསྟར་བྱས་མུས་ཡིན་པ་མ་ཟད་བོད་རྒྱ་དཀའ་རྙོག་དེ་རྒྱ་ནག་གཞུང་གིས་སྣེ་ཁྲིད་དེ་སེལ་དགོས་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། རྩ་བའི་གི་བོད་ཀྱི་གནད་དོན་དེ་བོད་མི་ས་ཡ་དྲུག་གི་གནད་དོན་དང་ཐུག་བསྡད་དུས་བསམ་པ་ལ་རྒྱ་ནག་གཞུང་ངོས་ནས་གཅིག་གི་ད་ལྟ་སྟོབས་ཤུགས་དང་དུས་ཚོད་ལ་ཁ་ཡ་བྱས་བྱས་བོད་ཀྱི་གནད་དོན་དེ་དེ་དེ་འདྲ་མ་སེལ་བ། ཅེས་བ། གནད་དོན་འདི་གསལ་པོ་མ་བཟོས་པའི་གནས་སྟངས་ཤིག་ཆགས་ཤིག་ན་འདི་ཏག་ཏག་བསྡད་ཀྱི་ཡོད་མ་རེད། བོད་རྒྱའི་དཀའ་རྙོག་དེ་ད་ལྟ་ལོ་དྲུག་ཅུ་ལྷག་ཅིག་དཀའ་ངལ་ཅིག་ཆགས་བསྡད་ཡོད་རེད་དེ་དཀའ་ངལ་དེ་རྒྱ་ནག་གཞུང་གིས་སྣེ་ཁྲིད་པའི་ཐོག་ནས་སེལ་དགོས་ཡག་གི་གནས་སྟངས་ཅིག་ཆགས་ཀྱི་ཡོད་རེད་དེ་མ་སེལ་བར་དུ་ཨ་ནི་བོད་ཀྱི་གནད་དོན་འདིའི་ཐོག་ལ་བོད་མིའི་སྒྲིག་འཛུགས་ངོས་ནས་ཡིན་ནའི་མདུན་བསྐྱོད་བྱེད་ཡག་དང་བོད་ཀྱི་དཀའ་རྙོག་དེ་ཚོ་ཚང་མ་རྒྱལ་སྤྱིའི་ནང་ལ་ཁྱབ་བསྒྲགས་བྱེད་དགོས་ཡོད་ནའི་རེད་རྒྱལ་སྤྱིའི་ནང་གསལ་བཤད་བྱེད་དགོས་ཡོད་ནའི་རྒྱལ་སྤྱིའི་ནང་རྒྱབ་སྐྱོར་བཙལ་དགོས་ཡོད་ནའི་གི་དེ་བཙལ་གྱི་རེད་ཞེས་བྱས་འདི་ཞུ་འདོད་བྱུང་སོང། ཡང་འདི་ཚེས་བརྒྱད་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྒྱ་གར་བྱང་ཕྱོགས་ལ་དྭགས་སུ་ཆིབས་བསྒྱུར་ཆེད་བཞུགས་སྒར་ཉེ་འཁྲིས་སུ་ཆགས་པའི་ག་གལ་གནམ་ཐང་དུ་ཕེབས་འབྱོར་སྐབས། གསར་འགོད་པར་བཀའ་ལན་ཕེབས་དོན། We are not seeking independence. ངོས་ཀྱིས་རྟག་ཏུ་རྒྱ་ནག་ལྷན་དུ་བཀའ་མོལ་གནང་རྒྱུར་གྲ་སྒྲིག་ཡིན་ལ། ང་ཚོས་རང་བཙན་རྩོད་ཀྱི་མེད་པར་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཆ་ཤས་སུ་གནས་རྒྱུ་ལོ་མང་གོང་ནས་ཐག་གཅོད་ཟིན་ཡོད་པས་ངོས་རང་ནས་ཁོང་ཚོ་དང་གྲོས་མོལ་བྱེད་རྒྱུར་གྲ་སྒྲིག་ཨང་གསར་ཡིན། གང་ལྟར་རྒྱ་ནག་གཞུང་གིས་གཞུང་འབྲེལ་དང་གཞུང་འབྲེལ་མིན་པ་གཉིས་ཀའི་ལམ་ནས་ངོས་ལ་འབྲེལ་བ་བྱས་ཡོང་གི་འདུག་ཅེས་བཀའ་བསྩལ་ཡོད་པ་རེད། རྒྱ་ནག་གཞུང་གིས་དམིགས་སུ་བཀར་ནས་དྲིལ་བསྒྲགས་སྣ་ཚོགས་ཀྱི་ལམ་ནས་བོད་དེ་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་ཡིན་ལུགས་ཡང་ཡང་བརྗོད་དགོས་པའི་གནས་སྟངས་ཆགས་ཡོད། འཛམ་གླིང་གིས་ཡོངས་གྲགས་བཀོལ་སྤྱོད་བྱེད་བཞིན་པའི་བོད་ལ་དབྱིན་སྐད་ནང་ཐ་སྙད་དེ Tibet ཞེས་པ་དེའི་ཚབ་ཏུ་ད་སྐབས་རྒྱ་ནག་གཞུང་གིས་ཆེད་མངགས་ཤི་ཙང་ཞེས་པའི་ཚིག་དེ་གསར་འགྱུར་བརྒྱུད་ལམ་དང་ཕྱི་རྒྱལ་དུ་ཡོད་པའི་རྒྱ་ནག་གི་གཞུང་ཚབ་པས་བཀོལ་སྤྱོད་བྱེད་བཞིན་ཡོད། དཔེར་ན། གོང་ཞུས་ལྡི་ལི་བཅའ་སྡོད་རྒྱ་ནག་གཞུང་ཚབ་པས་གོང་ས་མཆོག་དང་ལྕམ་ཨ་ཛི་ར་ཛི་ཡ་གཉིས་མཇལ་མོལ་གནང་བར་སྐྱོན་བརྗོད་ཀྱི་ཡི་གེ་ཐུང་ངུ་ཞིག་གི་ནང་བོད་ལ་ཤི་ཙང་ཞེས་པའི་ཐ་སྙད་དེ་ཐེངས་གསུམ་བཀོལ་སྤྱོད་བྱས་འདུག་དེའི་ཐད་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་ལོ་རྒྱུས་ཐོག་ནས་བོད་དེ་རང་བཙན་རྒྱལ་ཁབ་ཞིག་ཡིན་པ་ད་སྐབས་རྒྱལ་སྤྱིའི་སྟེང་མངོན་གསལ་དོད་དུ་འགྲོ་མུས་ཡིན་པ་དེ་ཡིས་རང་བཞིན་གྱིས་བོད་དེ་རྒྱ་ནག་དམར་ཤོག་གཞུང་གིས་བཙན་བཟུང་བྱས་པའི་རྒྱལ་ཁབ་ཞིག་ཡིན་པར་སྒྲུབ་ཀྱི་ཡོད་པ་དེ་ཐབས་བྱུས་དང་དྲིལ་བསྒྲགས་སྣ་ཚོགས་ཀྱི་བརྒྱུད་ནས་མེད་པ་བཟོ་ཐབས་བྱེད་ཀྱི་ཡོད། བོད་ལ་ཤི་ཙང་ཞེས་རྒྱ་ཡིག་གི་མིང་ཚིག་ལམ་ནས་བོད་དེ་རྒྱ་ནག་གི་ཆ་ཤས་སུ་བསྒྱུར་ཐབས་བྱེད་ཀྱི་ཡོད་སྲིད་པ་རེད། འོན་ཀྱང་ཤི་ཙང་ཞེས་པའི་ཐ་སྙད་དེ་ཡིས་ལོ་རྒྱུས་ཐོག་ནས་བོད་རང་བཙན་རྒྱལ་ཁབ་ཡིན་པ་གསལ་སྟོན་བྱེད་ཀྱི་ཡོད་ཅེས་འགྲེལ་བརྗོད་གནང་བྱུང། ཤི་ཙང་ཟེར་ཡ་དེ་མིང་དེ་གས་བོད་དེ་རང་བཙན་རྒྱལ་ཁབ་ཅིག་ཡིན་པ། དེ་ག་རེ་ཟེར་ན་རྒྱ་ནག་གི་ནུབ་ངོས་ཤིག་གནས་བསྡད་པ། དེ་རྒྱལ་པོ་དེའི་མིང་གཙང་རྒྱལ་རབས་ཟེར་གྱི་ཡོད་པ། དེ་འདྲ་བྱེད་ལོས།

བོད་མིའི་སྒྲིག་འཛུགས་དེ་བཞིན་བཙན་བྱོལ་བོད་མི་ཡི་སྐུ་ཚབ་དང་མངོན་འདོད་མཚོན་ཐུབ་མཁན་གྱི་སྒྲིག་འཛུགས་ཤིག་ཡིན་པ་ངོས་འཛིན་བྱས་ཡོད་པ་མ་ཟད་ཁྲིམས་འཆར་དེའི་འོག་ཨ་རིའི་གཞུང་གིས་བོད་དོན་དམིགས་བསལ་འབྲེལ་མཐུད་པ་སྐུ་ཚབ་བསྐོ་གཞག་གིས་བོད་རྒྱ་ཞི་མོལ་ལ་རྒྱབ་སྐྱོར་གནང་རྒྱུ་སོགས་འཁོད་ཡོད་པ་དེ་ནི་ཨ་རིའི་གཞུང་གིས་འདས་པའི་ལོ་ངོ་དྲུག་ཅུ་ཙམ་གྱི་ནང་བཞག་པའི་བོད་དོན་རྒྱབ་སྐྱོར་གྱི་ཁྲིམས་ཡིག་གལ་གནད་ཆེ་ཤོས་དེ་ཆགས་ཀྱི་ཡོད་པ་རེད།

མཐོ་སློབ་ཁག་གཉིས་ལ་ཕྱིན་རྗེས་ད་ལྟ་བར་དུ་ང་ཚོའི་ཕྲུ་གུ་ཚོ་སློབ་སྦྱོང་སྤྲད་པ་དེ་ཚོར་ཐུགས་རྗེ་ཆེ་གནང་ཞུ་ཡས་དང། མཐོ་སློབ་ཁག་གི་སློབ་ཕྲུག་ཚོ་ལ་བོད་དོན་སྐོར་ལ་གནས་ཚུལ་སྤེལ་ཏེ་བྱ་འདོད་ཡོད། དེ་ནས་ང་དེ་ཉི་ཧོང་ནང་ལོགས་ལ་ཡོད་པའི་གི་གསར་འགོད་གསལ་བསྒྲགས་བྱས་རྗེས་གསར་འགོད་དེ་གསལ་བསྒྲགས་དེ་ནང་ལོགས་ལ་ཡིན་པར་བྱས་ན་ད་ལྟ་བོད་དོན་གྱི་གནས་ཚུལ་གྱི་གནས་སྟངས་དང་གཅིག་རྒྱ་མི་དང་མཉམ་པོ་ང་ཚོའི་འབྲེལ་བ་གྱི་གནས་སྟངས་དེ་ག་འདྲ་ཆགས་ཡོད་མེད་ཉི་ཧོང་གཞུང་ནས་ང་ཚོའི་གྱི།

རྙིང་པ། ཆོས་འབྲེལ་རེད། སྲིད་རེད། རིག་གཞུང་ཐོག་ནས་བོད་དེ་ག་འདྲའི་འབྲེལ་བ་རྙིང་པ་ཡོད་པ་དང། དེ་ནས་བོད་དེ་རྙིང་མ་བོད་དང་སོག་པོ་གཉིས་གཅིག་སྟོང་དགུ་བརྒྱ་བཅུ་གསུམ་ནང་ལོགས་ལ་གཉིས། ཕན་ཚུན་གྱི་ལ་རྒྱ་འཕེལ་རྒྱས་དང་བདེ་འཇགས་ཀྱི་ཐོག་ལ་ཆིངས་ཡིག་ཅིག་བཞག་ཡོད་རེད། དེ་ཆིངས་ཡིག་བཞག་པ་ནས་བྱས་ད་ལོ་བརྒྱ་དང་བཅུ་དུས་འཁོར་འགྲོ་གི་ཡོད་རེད། དེའི་དུས་དྲན་སྲུང་བརྩི་དང་མཉམ་པོ་ལ་ང་ཚོ་བགྲོ་གླེང་བྱེད་འདུག་ཅེས་གོ་སྒྲིག་ཞུས་ཡོད། ད་དེ་བགྲོ་གླེང་འདིའི་ནང་ལོགས་ལ་ཡིན་པ་ན་ཉི་ཧོང་གི་མཁས་དབང་རེད་བོད་པའི་མཁས་དབང་རེད། དེ་ནས་ཐའི་ཝན་གྱི་མཁས་དབང་ཁག་འགའ་ཤས་སུ་ཡོང་དེ་ལ་ཡི་སྐུ་ངོ་བཀའ་བློན་མཆོག་ནས་གསུང་བཤད་གནང་ཡས་ཀྱི་གོ་སྐབས་འདུག་སེ་ཆགས་བསྡད་ཡོད། གཞན་ཡང་ཤེས་ཚིག་ཅན་ནི་ཉི་ཧོང་བོད་དོན་རྒྱབ་སྐྱོར་ཚོགས་པ་ཆེ་ཁག་བཅོ་ལྔ་ཡོད་པའི་ནང་ནས་ཁོམ་མཁན་རྣམས་དོན་གཅོད་ལས་ཁུངས་སུ་འཛོམས་པ་ཚོར་མཇལ་འཕྲད་བརྒྱུད་དེ།

ད་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཚོགས་སྡེ་ཚང་མ་གིས་ཨ་ནི་ད་ཁྲིམས་མེད་ལུགས་མེད་ཀྱི་ལས་ཀ་མང་པོ་ཅིག་བྱས་ཡོད་རེད་ཡ་དེ་གསལ་པོ་རེད་དེ་འདིའི་སྒང་ལ་ད་དེ་གཙང་སེལ་གཙང་སེལ་བཟོ་ཡ་གི་ཨ་ནི་ཁོ་ཚོ་ལྷན་ཁང་གཅིག་གཅིག་གི་མཉམ་དུ་ཨ་ནི་བརྡ་སྦྱོར་ཅིག་སྤེལ་ཡོད་ཡ་དེ་རེད་ཤག། ད་དེ་གི་རྒྱ་ནག་དམར་ཤོག་གི་གི་སྒྲིག་འཛུགས་དེའི་འོག་ལ་ཨ་ནི་ད་ཁྲིམས་གི་མ་བྱུང་ཡོད་ན་དཀའ་ངལ་ག་རེ་ཅིག་འཕྲད་ཡོད་ན་དེ་གསལ་པོ་ཐོན་ཡོད་རེད།

ལེའུ་གཉིས་པ་ཡི་ནང། རྒྱ་ནག་གི་ཆབ་སྲིད་གནས་སྟངས་དེ་གནའ་རབས་ཀྱི་དུས་སུ་ཕྱིར་བཤོལ་བརྒྱབ་ཡོད་སྐོར། ཁོང་གིས་ནན་ཏན་གནང་འདུག་པས་དེ་ཡི་དུམ་བུ་གཉིས་པ་ཞིག་ངོ་སྤྲོད་ཞུ་རྒྱུ་ཡིན། དེ་ཡང་གསར་འགོད་པ་གིས་ཞི་ཅིན་ཕིང་གིས་བཏོན་པའི་རྒྱ་ནག་ཅན་གྱི་དེང་རབས་ཅན་དུ་འགྱུར་བ་ཟེར་བ་དེ་དང།

ད་དུང་རྒྱ་ནག་གི་དཔལ་འབྱོར་རིག་པ་བ་མཁས་པ་སོགས་ཀྱིས་འབད་བརྩོན་བྱས་པ་དེ་དང་ཡང་ཁ་བྲལ་ཐབས་མེད་པ་ཞིག་རེད། ཡིན་ན་ཡང་ཆབ་སྲིད་ཀྱི་ཁྱབ་ཁོངས་ནང་ནས་མཚོན་པ་ཡིན་ན་རྒྱ་ནག་དེ་བཞིན་བཙན་རྒྱལ་རིང་ལུགས་ལྡན་པའི་གི་རྒྱལ་པོ་ཡི་གནས་བབ་ཞིག་ཏུ་ཕྱིར་བཤོལ་བརྒྱབ་ཡོད་པ་རེད། དེང་རབས་ཅན་དུ་འགྱུར་རྒྱུ་ཕར་བཞག་གནའ་རབས་ཀྱི་དུས་སུ་ཕྱིར་བཤོལ་བརྒྱབ་ཡོད། རྒྱ་ནག་གི་དཔལ་འབྱོར་དེ་བཞིན་དེང་རབས་ཅན་དུ་འགྱུར་རྒྱུ་ཡི་ལམ་ཁའི་གི་ཐོག་ལ་སྐྱོད་བཞིན་ཡོད་རེད། ཡིན་ན་ཡང་སྤྱི་ཚོགས་འདྲ་མཉམ་སོགས་ཀྱི་གནས་སྟངས་ལ་མཚོན་པ་ཡིན་ན། བཀག་འགོག་ཆེན་པོ་ཡོད་པ་ཞིག་རེད་དེ་ཡི་རྒྱུ་མཚན་གཙོ་བོ་དེ་ནི། ཆབ་སྲིད་དང་འབྲེལ་བའི་གི་ཐོག་ནས་བཀག་འགོག་བྱུང་བཞིན་ཡོད་པ་དེ་རེད། དོན་དངོས་ཀྱི་ཐོག་རྒྱ་ནག་དེ་དེང་རབས་ཅན་དུ་འགྱུར་བ་ཟེར་བའི་གི་ཐད་ལ་བཀག་འགོག་ཤུགས་ཆེ་ཡོད་པ་རེད། དགག་མགོ་དེ་ཡང་ནུབ་ཕྱོགས་པ་མ་ཡིན་པར་རང་རང་སོ་སོ་ཡིན་པ་རེད་ཟེར་གསུངས་ཡོད་པ་རེད། ཡང་གསར་འགོད་པས་ཨུ་རུ་སུ་དང་ཡུ་ཁི་རིན་བར་གྱི་དམག་འཁྲུག་ལ་མཚོན་པའི་གི་ཐོག་ནས་ཞི་ཅིན་ཕིང་གིས་རྒྱལ་སྤྱི་ཡི་གནད་དོན་གྱི་ཐོག་ལ་ལག་པ་ཡང་ཡང་རྐྱོང་བཞིན་ཡོད་པའི་གི་ཐད་ལ་ཁོང་གི་དགོངས་ཚུལ་དྲི་དུས་སྐུ་ཞབས་ཡན་ཅཱ་ཆི་གིས། ཨ་ཐ་མི་ཡོ་ཡོང།

སྤྱི་ཚོགས་སྤྱི་ཚོགས་ལྷ་སི་ཡིག་གི་ཧ་ཏུང་ཏེན་སི་ཧིན་ཛི་སི་ཕུའུ་ཅིང་ཏེ་ཞིང་ཏུང་ཡའོ་ཚོས་ཏའོ་ཆོན་སི་ཡེ་ཆན་ཛི་ཐ་ཡའོ་ཝང་ཞིན་ཚེ་ཀི་ཕུའུ་ཅིང་ཡི་པེ་ལ་ཏན་ལ་ཟི་ཚོ་ཝུ་ཏེ་ལོ། ཉུང་མཐར་ཡང་ཞི་ཅིན་ཕིང་ཡང་ལས་ཀ་ག་རེ་བྱ་དགོས་པ་ཧ་གོ་མཁན་ཞིག་རེད། ཨུ་རུ་སུ་ཡི་སྲིད་འཛིན་པུ་ཀྲིན་གྱི་བྱ་སྤྱོད་དེ་བཞིན། རྒྱལ་སྤྱིའི་སྤྱི་ཚོགས་ཀྱིས་སྐྱོན་བརྗོད་བྱ་ཡུལ་ཞིག་ཏུ་གྱུར་ཡོད་པས། གལ་སྲིད་ཞི་ཅིན་ཕིང་ཁོ་རང་པུ་ཀྲིན་གྱི་ཕྱོགས་སུ་ལངས་པ་ཡིན་ན་འདི་ནི་ནོར་འཁྲུལ་ཆེ་ཤོས་ཆགས་པ་རེད། ཁོང་གིས་བར་འདུམ་གི་ལས་ཀ་དེ་འདྲ་ཞིག་བྱེད་འདོད་ཡོད་ན་དེར་ངོ་རྒོལ་བྱ་དགོས་དོན་མེད། འོན་ཀྱང་ཁོང་ལ་ལས་ཀ་དེ་ཡག་པོ་བྱུང་རྒྱུ་ཡི་ནུས་པ་ཡོད་མ་རེད་ལ་ཁོང་གིས་དེ་ལྟ་བུ་ཞིག་གི་འགན་ཡང་ཁུར་ཐུབ་ཀྱི་མ་རེད། དེར་བརྟེན་མི་གཅིག་གི་དགེ་སྐྱོན་ལ་གླེང་བའི་སྐབས་སུ་མི་དེས་ལས་ཀ་ཡག་པོ་ཞིག་བྱས་ན་ཚང་མ་ཡག་པ་དང་ཡང་མི་དེ་གིས་ལས་ཀ་སྡུག་པ་ཞིག་བྱས་ན་ཚང་མ་སྡུག་པོ་ཡིན་པར་བརྩི་ན་འགྲིག་གི་མེད་པ་ཞིག་རེད། ད་ལྟའི་ཆར་ཁོང་གིས་རྒྱལ་པོ་ཡི་ལམ་ལུགས་སླར་གསོ་བྱས་པ་འདི་ནི་ནོར་འཁྲུལ་ཧ་ཅང་ཆེན་པོ་ཞིག་རེད། ཁོང་གིས་ལས་ཀ་ཡག་པོ་འགའ་ཤས་ཤིག་བྱས་ན་བྱེད་ཐུབ་པ་ཞིག་རེད། འོན་ཀྱང་ད་ལྟའི་ཆར་ཁོང་གིས་ངེས་པར་དུ་ལས་ཀ་ཡག་པོ་འགའ་ཤས་ཤིག་བྱེད་དགོས་པ་ནི། ང་རང་གིས་ཐོག་མཐའ་བར་གསུམ་དུ་བཤད་ཀྱི་ཡོད་པ་དེ་ནི ྋགོང་ས་ཏཱ་ལའི་བླ་མ་མཆོག་བོད་ལ་ཕེབས་བཅུག་དགོས་པ་དང་གནམ་བདེ་སྒོ་མོ་ཐང་ཆེན་གྱི་ཨ་མ་ཚོ་དང་དེ་བཞིན་འགྲོ་བ་མི་ཡི་ཐོབ་ཐང་བཅས་པའི་གི་ལས་དོན་དེ་དག་གི་ཐོག་ལ་ཡག་པོ་ཞིག་བྱེད་དགོས་པ་རེད། དེ་ཡི་ཐོག་ལ་ཡག་པོ་ཞིག་བྱས་པ་ཡིན་ན་ང་རང་གི་ངོས་ནས་ཁོང་ལ་ངོ་རྒོལ་བྱ་དགོས་དོན་མེད་ཟེར་འགྲེལ་བརྗོད་གནང་ཡོད་པ་རེད། ཡང་གསར་འགོད་པ་གིས་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ཕྱོགས་གཅིག་ནས་རྒྱ་ནག་གཞུང་གིས་ཤིན་ཅང་ཡུ་གུར་མི་རིགས་ལ་སྡུག་པོ་གཏོང་བཞིན་ཡོད་པའི་གི་གནས་ལུགས་མཁས་མཐོ་བྱུང་ནས་རྒྱ་ནག་ལ་སྐྱོན་བརྗོད་ཤུགས་ཆེ་བྱས་ཡོད་པ་དང། ཕྱོགས་གཞན་ཞིག་ནས་རྒྱ་ནག་གིས་ཁ་ཆེའི་ཡུལ་གྲུ་འགའ་ཤས་དང་འབྲེལ་བ་ཟབ་ཏུ་གཏོང་བར་རིག་གི་ཡོད་པས། གནད་དོན་དབྱེ་ཞིབ་པ་ཚོ་གིས་འདི་ནི་ཀུན་ཏུ་འཕྲོད་པའི་རིན་ཐང་དང་དགེ་མཚན་ཡིན་ལུགས་དང། དོན་དངོས་ཀྱི་ཐོག་དེ་ནི་ནུབ་ཕྱོགས་པ་གིས་མི་སེར་སྤེལ་ཡུལ་བྱས་པ་དེ་རྒྱུན་འཁྱོངས་བྱས་པ་རེད་ཟེར་བརྗོད་ཀྱི་ཡོད་ཁྱེད་རང་གིས་དེ་ལ་ལན་འདེབས་ཅི་འདྲ་ཞིག་ཡོད་ཟེར་དྲི་སྐབས་སྐུ་ཞབས་ཡན་ཅཱ་ཆི་གིས།

ཁྱོད་ཀྱིས་ལྟོས་དང་རྒྱ་ནག་མི་མང་འཐུས་མི་ཚོགས་ཆེན་དེ་བཞིན་འཐུས་མི་སུམ་སྟོང་མཉམ་ཞུགས་བྱེད་པའི་གི་ཚོགས་འདུ་ཞིག་རེད། འདི་དམངས་གཙོ་རེད་དམ་མ་རེད་ང་རང་གི་བསམ་ན་འདི་དམངས་གཙོ་མ་རེད་ཟེར་སྐུ་ཞབས་ཡན་ཅཱ་ཆི་གིས་དེ་འདྲ་གསུངས་ཡོད་པ་རེད། ཉན་མཁན་རྣམ་པ་ཚོ་དེ་རིང་གི་ལེ་ཚན་འདི་འུ་མཚམས་འདི་ལ་བཞག་རྒྱུ་ཡིན་གོང་ཞུས་ལེ་ཚན་གི་ལྟ་བ་ནི་འདི་གའི་རླུང་འཕྲིན་ཁང་གི་ལྟ་བ་ཡིན་པ་ཆགས་ཀྱི་མེད།